རྒྱ་ཆེ་བའི་གསན་མཁན་རྣམ་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོའི་སྐད་ཀྱི་ཐད་གཏོང་ལས་རིམ་ད་ལྟ་མགོ་འཛུགས་རྒྱུ། ང་དཀའ་ཐུབ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ང་གཅིག་རབ་བྱུང་བཅུ་བདུན་པའི་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་ཉེར་གསུམ་དང། སྤྱི་ལོ་ཉིས་སྟོང་ཉེར་བཞི་ལོའི་ཟླ་གསུམ་པའི་ཚེས་གསུམ། རེས་གཟའ་ཉི་མ་ཉིན་གྱི་ལས་རིམ་ཁག། ངས་རྣམ་པ་ཚོར་འཚམས་འདྲི་དང་བཅས་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ཡིན། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་ཐོག་མར། བོད་སྡེ་དགེ་ཁུལ་དུ་རྒྱ་ནག་གཞུང་གི་ཆུ་མཛོད་གསར་རྒྱག་གི་ལས་གཞི་དེ་འཕྲལ་དུ་མཚམས་འཇོག་དགོས་པའི་ཆེད་དུ། རྒྱ་གར་རྒྱལ་ས་ལྡི་ལིར་ཟས་བཅད་ངོ་རྒོལ་བྱེད་བཞིན་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ང་ཚོའི་གསར་འགོད་པས་ས་གནས་ནས་བཏང་ཡོང་བའི་གནས་ཚུལ་གྱི་ནང་དུ།
འབྲི་གུང་སྐྱབས་མགོན་ཆེ་ཚང་རིན་པོ་ཆེ་མཆོག་ནས་ཨ་རིའི་ནིའུ་ཡོག་ཏུ་དད་ལྡན་མང་ཚོགས་ལ་འབྲི་གུང་འཕོ་བ་ཆེན་མོ་དང་མ་གཅིག་གྲུབ་རྒྱལ་གྱི་ཚེ་དབང་གནང་ཡོད་པའི་སྐོར་གྱི་གནས་ཚུལ་ཞིག་འདུས།
མཇུག་མཐར། བོད་ཀྱི་གློག་བརྙན་འཁྲབ་ཁྲིད་པ་གྲགས་ཅན་པད་མ་ཚེ་བརྟན་ལགས་ཀྱི་ཤུལ་བཞག་གློག་བརྙན་གསའ་ཞེས་པའི་སྐོར་ལ་འབྲེལ་ཡོད་མི་སྣར་བཅར་འདྲི་བྱས་པ་ཞིག་དང་བཅས་དེ་རིང་ང་ཚོའི་ལས་རིམ་ཁག་ལ་གསན་རོགས་གནང། རྒྱ་ཆེ་བའི་གསན་མཁན་རྣམ་པ་ང་དཀའ་ཐུབ་ཡིན་བསུན་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ཡིན། བོད་སྡེ་དགེ་ཁུལ་དུ་རྒྱ་ནག་གཞུང་གི་ཆུ་མཛོད་གསར་རྒྱག་གི་ལས་གཞི་འཕྲལ་དུ་མཚམས་འཇོག་པའི་ཆེད་དུ། རྒྱ་གར་རྒྱལ་ས་ལྡི་ལིར་ཟས་བཅད་ངོ་རྒོལ་གྱི་ལས་འགུལ་སྤེལ་ཡོད་པ་རེད། རྒྱ་ནག་གཞུང་གིས་སྡེ་དགེ་དབོན་སྟོད་ཁུལ་དུ་ཆུ་མཛོད་ཀྱི་གློག་ཁང་གསར་རྒྱག་གི་ལས་གཞི་འོག་ཉུང་མཐར་དགོན་པ་དྲུག་དང་གྲོང་ཚོ་གཉིས་གནས་སྤོར་དགོས་པའི་བཙན་བཀའ་བཏང་བའི་རྗེས་སུ། ད་ལྟའི་བར་བོད་ནང་དུ་ཆུ་མཛོད་ལས་གཞི་དེར་ཞི་རྒོལ་བྱེད་མཁན་བོད་མི་ཆིག་སྟོང་ལྷག་བཟུང་ཡོད་པ་དང། བཙན་བྱོལ་དུ་བོད་མི་རྣམས་ཀྱིས་སོ་སོའི་གནས་ཡུལ་རྒྱལ་ཁབ་དང། ཡུལ་ལུང་ཁག་གི་ནང་དུ། རྣམ་པ་འདྲ་མིན་གྱི་ཐོག་ནས་རྒྱ་ནག་གཞུང་ལ་ངོ་རྒོལ་དང། དཀའ་སྡུག་མྱོང་བཞིན་པའི་སྡེ་དགེའི་མི་མང་ལ། གདུང་སེམས་མཉམ་སྐྱེད་ཀྱི་ལས་འགུལ་སྤེལ་བཞིན་ཡོད་པ་རེད། ཟླ་འདིའི་ཕྱི་ཚེས་གཉིས་ཉིན། རྒྱ་གར་རྒྱལ་ས་ལྡི་ལི་ཁུལ་དུ། མདོ་ཁམས་ཆུ་བཞི་སྒང་དྲུག་དང། སྡེ་དགེ་རྒྱལ་ཡོངས་ལྷན་ཚོགས་ཐུན་མོང་གི་བཀོད་སྒྲིག་འོག། རྒྱ་ནག་གཞུང་ལ་ངོ་རྒོལ་གྱི་སྐྱོན་བརྗོད་དང་མཉམ་དུ། ཆུ་ཚོད་ཉེར་བཞིའི་རིང་ཟས་བཅད་ངོ་རྒོལ་གྱི་ལས་འགུལ་སྤེལ་ཡོད་ཅིང། དབུས་མདོ་ཁམས་ཆུ་བཞི་སྒང་དྲུག་གི་ཚོགས་གཞོན། པདྨ་ལྷུན་གྲུབ་ལགས་ཀྱིས། ལྡི་ལི་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་དོན། རྒྱ་ནག་གཞུང་གིས། བོད་ས་ཡོངས་རྫོགས་བཙན་བཟུང་བྱས་པ་ནས་བཟུང། ད་ལྟའི་བར་བོད་ཀྱི་ཆོས་དད་རང་དབང་དང། ཁོར་ཡུག་སྲུང་སྐྱོབ། འགྲོ་བ་མིའི་ཐོབ་ཐང་བཅས་ལ་ཚོད་འཛིན་གྱིས། སྣོད་བཅུད་གཉིས་ཀར་ཚད་ལས་བརྒལ་བའི་དོ་ཕོག་བཏང་དང་གཏང་བཞིན་ཡོད་པ་མ་ཟད། ད་ལྟའི་ཆར་སྡེ་དགེའི་ནང་གི་ཛ་དྲག་གི་གནས་སྟངས་དེར། བློ་འཚབ་ཆེན་པོས་མཐའ་གཅིག་ཏུ་ངོ་རྒོལ་ཡོད་པ་མ་ཟད། ཆུ་མཛོད་གསར་རྒྱག་གི་ལས་གཞི་དེ་འཕྲལ་དུ་མཚམས་འཇོག་དགོས་ཅེས་གསུངས་པ་རེད། ངས་དེའི་ཐོག་ལ་ཨ་ནི་ང་ཚོས་ཨ་ནི་ད་ཅིག་དངོས་གནས་གདུང་སེམས་མཉམ་སྐྱེད་ཟེར་ན་རེད་ཨ་ནི་རྒྱ་ནག་གཞུང་ལ་ཨ་ནི་དེ་ངེས་པར་དུ་མཚམས་འཇོག་བྱེད་དགོས་ཀྱི་ཡོད་ཟེར་ཡག་གི་ཨ་ནི་དོན་དག་དེ་དུས་སུ་རེད་ཆེ་ཞུ་ཡག་གཅིག་ཡིན། སྡེ་དགེ་ཁུལ་དུ་རྒྱ་ནག་གཞུང་གི་ཆུ་མཛོད་ཀྱི་ལས་གཞི་དེའི་རྐྱེན་གྱིས་ལོ་རྒྱུས་ཀྱི་དོན་སྙིང་ལྡན་ཞིང་རིག་གནས་ཀྱི་དཔལ་ཡོན་ལྡན་པའི་དབོན་སྟོད་དགོན་དང། ལྷམ་སྦྲང་དགོན་པ། ཡིད་ན་དགོན་པ། མཁར་མདོ་དགོན། སྦོམ་བྲག་དགོན། བཀྲ་ཤིས་དགོན། འགུས་ཐོ་དགོན། དགོན་གསར་དགོན། རབ་བརྟན་དགོན་བཅས་དགོན་ཁག་བརྒྱད་དང། བོད་ཀྱི་མེས་པོ་ནས་བརྒྱུད་ཡོང་བའི་གྲོང་ཚོ་གཉིས་བཅས་གནས་སྤོར་དགོས་པའི་སྐོར་རྒྱ་ནག་གཞུང་གིས་བཙན་བཀའ་བཏང་ཡོད་པར་བརྟེན། ལས་གཞི་དེ་མཚམས་འཇོག་ཡོང་བའི་ཆེད་དུ། ཁུལ་དེར་གནས་སྡོད་བོད་མི་རྣམས་ཀྱིས་སྤྱི་ཟླ་གཉིས་པའི་ཚེས་བཅུ་བཞི་ནས་བཟུང་ད་ལྟའི་བར་ཞི་རྒོལ་བྱེད་བཞིན་ཡོད་པ་རེད། གཞན་ཡང་ཉེ་ལམ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་ཡོངས་ཁྱབ་གསལ་བསྒྲགས་ཤིག་སྤེལ་བའི་ནང་དུ། རྒྱ་ནག་གིས་སྡེ་དགེ་ཁུལ་དུ་གནས་སྡོད་བྱས་པའི་བོད་མི་རྣམས་ལ་དྲག་གནོན་ཤུགས་ཆེ་བྱེད་བཞིན་ཡོད་པར། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་སྐྱོན་འཛུགས་ནན་མོ་བྱེད་ཀྱི་ཡོད་ལ། རྒྱ་ནག་གཞུང་གིས་འབྲི་ཆུའི་ཆུ་མཛོད་ཀྱི་ལས་གཞི་ལ་ཞི་རྒོལ་བྱེད་མཁན་བོད་མི་ཆིག་སྟོང་ལྷག་འཛིན་བཟུང་དང་བཀག་ཉར་བྱས་ཡོད་པ་དེ་དག་འཕྲལ་དུ་གློད་བཀྲོལ་གཏོང་དགོས་པའི་རེ་འདུན་བཏོན་ཡོད་པ་རེད། དེ་དང་འདྲ་བར་ཁེ་ན་ཌ་དང་ཨ་མི་རི་ཀ། ཡོ་རོབ་དང་རྒྱ་གར་སོགས་བོད་མི་གནས་ཡུལ་གྱི་འཛམ་གླིང་ས་ཕྱོགས་གང་སར། རྣམ་པ་འདྲ་མིན་གྱི་ཐོག་ནས་རྒྱ་ནག་གཞུང་ལ་ངོ་རྒོལ་བྱེད་བཞིན་ཡོད་པ་རེད་ལ། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས། སླེབས་ལ་ཉེ་བའི་བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་ལྔ་བའི་སྐབས་སུ། བོད་མི་ཚང་མ་གཅིག་སྒྲིལ་གྱི་སྒོ་ནས་མི་མང་མཉམ་ཞུགས་གནང་རོགས་ཞེས་གསལ་བསྒྲགས་གནང་ཡོད་པ་རེད། ཨ་མེ་རི་ཁའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་འགན་འཛིན་ཚོགས་མིས། སྡེ་དགེའི་གནས་ཚུལ་དང་འབྲེལ་ནས། རྒྱ་གཞུང་གི་དཔོན་རིགས་ལ་ཉེས་ཆད་འགེལ་དགོས་ཞེས་གསུངས་ཡོད་པ་རེད། ཨ་མེ་རི་ཁའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་འགན་འཛིན་ཚོགས་མི་ཁག་ཅིག་གིས། སྡེ་དགེ་ཁུལ་དུ་བྱུང་བའི་དོན་རྐྱེན་ཐད་ལ་ཐུགས་འཚབ་དང་འབྲེལ། རྒྱ་ནག་གཞུང་གི་བྱ་སྤྱོད་ལ་སྐྱོན་བརྗོད་གནང་བ་དང། དོན་རྐྱེན་འདི་དང་འབྲེལ་ནས། འབྲེལ་ཡོད་རྒྱ་ནག་གཞུང་གི་དཔོན་རིགས་ལ་ཉེས་ཆད་འགེལ་དགོས་ཞེས་གསུངས་ཡོད་པ་རེད། སྤྱི་ཟླ་གསུམ་པའི་ཚེས་གཅིག་ཉིན། ཨ་མེ་རི་ཁའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་འགན་འཛིན་ཚོགས་མི་ཁག་ཅིག་གིས། བོད་ཀྱི་ཁམས་སྡེ་དགེ་ཁུལ་དུ། ཆུ་མཛོད་གློག་ཁང་འཛུགས་སྐྲུན་དང་འབྲེལ་ནས་ས་གནས་བོད་མིའི་དགོན་པ་དང་གྲོང་སྡེ་རྣམས་གནས་སྤོར་དགོས་པའི་བཙན་བཀའ་བཏང་བའི་རྗེས་སུ་ཞི་འབོད་བྱེད་མཁན་གྱི་མི་མང་རྣམས་འཇུ་བཟུང་བྱས་པར་ཐུགས་འཚབ་ཆེན་པོ་ཡོད་པ་དང་རྒྱ་ནག་གཞུང་གིས་བོད་མི་འཇུ་བཟུང་བྱས་པ་རྣམས་འཕྲལ་དུ་གློད་བཀྲོལ་བྱེད་དགོས་ཞེས X ཞེས་པའི་སྤྱི་ཚོགས་དྲ་ལམ་ཐོག་བཀོད་ཡོད་པ་རེད། ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་འགན་འཛིན་ཚོགས་མི David Curry མཆོག་གིས་རྒྱ་ནག་གཞུང་གིས་དགོན་སྡེ་ཁག་གཏོར་བཤིག་བྱེད་སྲིད་པའི་གནས་ཚུལ་དེ་དང་གཞན་མི་ཚོགས་མང་པོ་སྡེབ་གཅིག་ལ་འཛིན་བཟུང་བྱས་པ་དེ་ནི་རྒྱ་ནག་གཞུང་གིས་བོད་ཀྱི་ཆོས་དང་རིག་གཞུང་གི་ངོ་བོ་རྩ་མེད་བཟོ་བཅོས་བྱེད་བཞིན་པའི་ཉེན་ཚབས་ཆེ་བའི་ལམ་ལུགས་འདི་མུ་མཐུད་དུ་ལག་བསྟར་བྱས་ཏེ་བོད་མི་རིགས་བཙན་དབང་གི་སྒོ་ནས་རྒྱ་མི་རིགས་ཀྱི་ཁོངས་སུ་མཉམ་བསྲེས་བྱེད་པ་དང་བོད་མི་རིགས་དང་ཆོས་ཀྱི་ངོ་བོ་རྩ་མེད་བཟོ་རྒྱུའི་དམིགས་ཡུལ་འཛིན་བཞིན་ཡོད་པའི་སྐོར་གྱི་སྐྱོན་བརྗོད་བྱས་ཡོད་པ་རེད། དེ་དང་འདྲ་བར་ཨ་མེ་རི་ཀའི་ཕོ་བྲང་དཀར་པོའི་མདུན་དུ་བོད་མི་རྣམས་འདུ་འཛོམས་ཀྱིས་རྒྱ་ནག་གཞུང་ལ་ངོ་རྒོལ་དང། ཁམས་སྡེ་དགེ་རྫོང་ཁོངས་ཀྱི་མི་དམངས་ལ་གདུང་སེམས་མཉམ་སྐྱེད་ཆེད། རྔམ་སྟོན་སྐད་འབོད་ཀྱི་ལས་འགུལ་ཞིག་སྤེལ་ཡོད་པ་རེད། ཨ་མེ་རི་ཀའི་རྒྱལ་སའི་མངའ་ཁུལ་གྱི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་གོ་སྒྲིག་འོག་ཁམས་སྡེ་དགེའི་དབོན་པོ་སྟོད་དུ་བྱུང་བཞིན་པའི་གནས་ཚུལ་ལ་གདུང་སེམས་མཉམ་སྐྱེད་དང་འབྲེལ་ཁུལ་དེར་ཆུ་མཛོད་གློག་ཁང་གསར་རྒྱག་གི་ལས་གཞི་མཚམས་འཇོག་དགོས་པའི་ངོ་རྒོལ་གྱི་ལས་འགུལ་ཞིག་སྤེལ་ཡོད་པ་རེད། ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་བསྟན་འཛིན་གཡུ་སྒྲོན་ལགས་ཀྱིས། འདི་གའི་རླུང་འཕྲིན་ཁང་བརྒྱུད་ནས་རྒྱ་ནག་གཞུང་གི་བྱ་སྤྱོད་ལ་མཐའ་གཅིག་ཏུ་ངོ་རྒོལ་ཡོད་པའི་སྐོར་གསུངས་པ་རེད། ད་རིང་ང་ཚོ་ལས་འགུལ་སྤེལ་དགོས་ཀྱི་རྒྱུ་མཚན་དེ་གང་ཡིན་ཟེར་ན་སྡེ་དགེ་ཕྱོགས་ལ་མི་མང་གི་ཆེད་དུ་གདུང་སེམས་མཉམ་སྐྱེད་དང། ཨ་ནི་ད་ལྟ་རྒྱ་ནག་གཞུང་གིས་བཙན་དབང་གི་ཐོག་ནས་ཆུ་མཛོད་རྒྱག་ཡས་ཀྱི་ལས་འགུལ་ཞིག་སྤེལ་གྱི་ཡོད་རེད། དེའི་ཐོག་ནས་ནི་ང་ཚོ་དགོན་པ་ཁག་མང་པོ་ཞིག་གཏོར་བཤིག་བཏང་ཨ་ནི་བོད་བོད་མི་མང་པོ་ཞིག་བཙན་དབང་གི་ཐོག་ནས་གནས་སྤོས་བྱེད་ཡས་ཀྱི་འདྲའི་གནས་ཚུལ་མང་པོ་ཕེབས་བཞག་དེའི་ཐོག་ང་ཚོ་དེ་ཨ་རི་རྒྱལ་ས་ཝ་ཤིང་ཏོན་གྱི་ཌི་སི་གཞོན་ནུ་ལྷན་ཚོགས་ཀྱིས་འདིར་ཕོ་བྲང་དཀར་པོའི་མདུན་དུ་ང་ཚོ་མར་མེ་བྱས་ཨ་ནི་སྐད་འབོད་ཅིག་འདྲའི་བོད་ཀྱི་སྐད་འབོད་ཅིག་འདྲའི་དབུ་བཙུགས་གནང་བ་ཡིན་མི་མང་མང་པོ་ཕེབས་བཞག་རྒྱབ་སྐྱོར་གནང་གནང་ཐུགས་རྗེ་གནང་ཞུ་ཡས་ཡིན།
ཨ་མི་རི་ཀའི་ཕོ་བྲང་དཀར་པོའི་མདུན་སྤེལ་བའི་ལས་འགུལ་དེའི་སྐབས་སུ། ས་གནས་མི་མང་དང་སློབ་ཕྲུག་ཁག་ཅིག་མཉམ་ཞུགས་གནང་ཡོད་འདུག་ལ། ཡུལ་སྐོར་དུ་ཕེབས་པའི་མི་མང་ཁག་ཅིག་ནས་རྒྱབ་སྐྱོར་གྱི་རྣམ་པ་ཤུགས་ཆེན་བསྟན་ཡོད་པ་རེད། ལས་འགུལ་དེའི་སྐབས་སུ་བོད་མི་རྣམས་ནས། བོད་རྒྱལ་ཁབ་ཆེན་མོའི་རྒྱལ་གླུས་སྔོན་བསུས་ཏེ། རྒྱལ་བའི་ཞབས་བརྟན་དང། བྱང་ཆུབ་སེམས་མཆོག་འདོན་གནང་ཡོད་པ་མ་ཟད། བོད་ནང་དུ་ཆུ་མཛོད་གློག་ཁང་གསར་རྒྱག་གི་ལས་གཞི་མཚམས་འཇོག་དགོས་པ་དང།

རྒྱ་ཆེ་བའི་གསན་མཁན་རྣམ་པ་ད་ལྟ་ཁྱེད་ཚོས་གསན་བཞིན་པ་འདི་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། ནིའུ་ཡོག་རུ་འབྲི་གུང་སྐྱབས་མགོན་ཆེ་ཚང་རིན་པོ་ཆེ་མཆོག་གིས་བཀའ་དབང་གནང་བཞིན་ཡོད་པའི་སྐོར། ང་ཚོའི་གསར་འགོད་པ་ཇོ་ལིབ་ཆེན་ཕུད་ཀྱིས་ས་གནས་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། ཕྱི་ཟླ་གསུམ་པའི་ཚེས་གཉིས་ཉིན་གྱི་སྔ་དྲོའི་ཆུ་ཚོད་བཅུ་བའི་ཐོག་བླ་སྤྲུལ་དང་དགེ་འདུན་རྣམ་པའི་སྤོས་སྣེ་དང། དད་ལྡན་མང་ཚོགས་ཀྱི་ལག་ཏུ་མཇལ་དར་སོགས་བསྣམས་ནས། སྒྲུབ་རྒྱུད་བསྟན་པའི་མངའ་བདག་འབྲི་གུང་སྐྱབས་མགོན་ཆེ་ཚང་རིན་པོ་ཆེ་མཆོག་ནིའུ་ཡོག་ཏུ་ཡོད་པའི་ཕུན་ཚོགས་སྡེ་བཞིའི་ཚོགས་ཁང་དུ་གདན་འདྲེན་ཞུས་ཤིང། གསུང་ཆོས་གོ་སྒྲིག་ཚོགས་ཆུང་གི་ངོས་ནས་མཎྜལ་རྟེན་གསུམ་འདེགས་འབུལ་ཞུས་ཏེ་རིན་པོ་ཆེ་མཆོག་ནས་ཕྱི་ནང་གི་དད་ལྡན་མང་ཚོགས་ལ་འབྲི་གུང་གི་འཕོ་བ་ཆེན་པོ་གནང་ཡོད་པ་རེད།

དེ་ནི་ནཱ་རོ་དང་སོ། དེ་ནི་སྒོ་དྲུག་འཁོར་བའི་སྐར་ཁུང་ཡིན། སྒོ་བརྒྱད་བཀག་ནས་སྒོ་གཅིག་ཕྱེས་མིང་ཡང་འཕོ་བའི་གདམས་པ་ཡིན། ང་རང་ཚོའི་ལུས་པོའི་ནང་ལ་ཨ་ནི་རྣམ་ཤེས་ཐོན་ས་སྒོ་ཨི་ཁུང་དགུ་ཡོད། ཨ་མཆོག་གཉིས་མིག་གཉིས་ཁ་དང་སྣ་གསང་ལམ་ལ་སོགས། འོ་འདི་གའི་སྒོ་བརྒྱད་དེ་བཀག་ནས་སྒོ་གཅིག་ཕྱག་རྒྱ་ཆེན་པོའི་སྒོ་ཨ་ནི་འདིའི་སྤྱི་བོ་ནས། ཚངས་བུག། ཕྱེ་བ།

མན་ངག་ཟབ་མོ་དེ་འདྲའི་སྐལ། སྐལ་བཟང་གོ་སྐབས་ཐོབ་དགོས་ཡག་དེ། རྒྱུ་མཚན་གཅིག་དེ་རེད། དེ་རྒྱུ་ཙང་ནི་དེ་ཚོ་ཚང་མ་ལོར་ཡ་བཀའ་དྲིན་དང། བསམ་གྱི་ཐོག་ལ་བྱས་ནས་འཕོ་བ་དེ། གཟབ་གཟབ་བྱས་ནས་ཉན་རོགས་གནང་ཟེར། དོན་དག་གཅིག་བྱས་གཉིས་པ་དེ། ཨ་ནི་ད་ག་རེ་འདི། གསུང་ཆོས་ཀྱི་མཆོད་ཡོན་སྦྱིན་བདག། དང་གོ་སྒྲིག་ཞུ་བ་པོ་ཚང་མ་ལོར་ཡ། སྒྲུབ་དཔོན་འཕྲིན་ལས་སྙིང་པོ་རིན་པོ་ཆེ་མཆོག་གིས་ཐུགས་འགན་བཞེས་ནས་གནང་བ་ཞིག་རེད་ཅེས་ཚང་མའི་ཐུགས་ལ་བཞག་རོགས་གནང། དེ་ནས་ཨ་ནི་ད། འབྲི་གུང་སྐྱབས་མགོན་ཆེ་ཚང་རིན་པོ་ཆེ་མཆོག་ནས་ཉིན་གུང་རྒྱབ་ཀྱི་ཆུ་ཚོད་གཉིས་པ་ནས་མི་མང་ལ། མ་གཅིག་གྲུབ་རྒྱལ་གྱི་ཚེ་དབང་དང། རེས་གཟའ་ཉི་མའི་སྔ་དྲོར་མི་མང་ལ་སྒོམ་ཁྲིད་གནང་རྒྱུ་ཡིན་པ་དང། དེ་བཞིན་དུ་རེས་གཟའ་ཉི་མའི་ཕྱི་དྲོར། ཧི་མ་ལ་ཡའི་དཔེ་མཛོད་ཁང་དུ། འབྲི་གུང་སྐྱབས་མགོན་ཆེ་ཚང་རིན་པོ་ཆེ་མཆོག་ནས

ཟླ་འདིའི་སྤྱི་ཚེས་གཉིས་ཉིན། བཀའ་བློན་སྦུག་དཔལ་ས་སྐྱའི་ཆོས་གྲྭ། རྩེ་ཆེན་འཕྲིན་ལས་དར་རྒྱས་གླིང་དགོན་པའི་ཚོམས་ཆེན་ནང་དུ། དཔལ་ས་སྐྱའི་ཁྲི་འཛིན་ཞེ་གསུམ་པ་ཛྙཱ་ན་བཛྲ་རིན་པོ་ཆེ་མཆོག་གིས། དགོན་པའི་མཁན་བླ་འདུས་མང་ཡོངས་དང། དཔལ་ས་སྐྱའི་གདུང་སྲས་དང་རྗེ་བཙུན་མ་རྣམ་པ་བཞིན་བཀའ་རྡོར་སྒང་གསུམ་དང་འབྲུག་བལ་ཡུལ་དང། ཕྱི་རྒྱལ་ཡུལ་གྲུ་ཁག་ནས་ཕེབས་པའི་དད་ལྡན་ཆོས་ཞུ་བ་ལྔ་བརྒྱ་ལྷག་ལ། རྡུལ་ཚོན་གྱི་དཀྱིལ་འཁོར་ལ་བརྟེན་པའི་རྡོ་རྗེ་ཕུར་བ་སྟོད་ལས་དང། རས་བྲིས་ཀྱི་དཀྱིལ་འཁོར་ལ་བརྟེན་པའི་སྨད་ལས་ཀྱི་བཀའ་དབང་བསྩལ་སྐབས། བཀའ་དབང་དངོས་གཞི་དབུ་འཛུགས་མ་གནང་གོང་ཁྲི་འཛིན་ཞེ་གསུམ་པ་མཆོག་གིས་ནམ་རྒྱུན་དབང་ལུང་ཞུ་སྐབས་སུ་གལ་ཆེ་ཤོས་ནི་ཀུན་སློང་འཁྱེར་ཕྱོགས་ལ་རག་ལས་ཡོད་པ་དེ་ཡིན་ཡང། སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་པར་བསམ་པ་འཁྱེར་དགོས་པ་དང། ནང་པའི་ལྟ་བ་ལ་ཞུགས་ཚར་བའི་རྗེས་སུ། བློ་སྤོབས་དང་ཐུགས་སེམས་རྒྱ་ཆེན་པོས་བཞེས་རྒྱུ་གནད་འགག་ཡིན་པའི་སྐོར་གསུངས་ཡོད་པ་རེད། རྒྱ་ནག་གིས་ཕྱི་རྒྱལ་གྱི་ཁེ་ལས་བ་དག་ལ་རྒྱ་ནག་ཏུ་འཕེལ་རྒྱས་ཀྱི་མཐུན་རྐྱེན་མང་བོ་སྦྱར་རྒྱུའི་ཁས་ལེན་བྱས་ཡོད་པ་རེད། ཨེ་ཕེ་གསར་འགྱུར་ལས་ཁུངས་ཀྱིས་པེ་ཅིན་ནས་གནས་ཚུལ་སྤེལ་དོན། རེས་གཟའ་པ་སངས་སམ་སྤྱི་ཚེས་གཅིག་ཉིན། རྒྱ་ནག་གི་སྲིད་འཛིན་གཞོན་པ་ཧན་ཀྲིན་ཟེར་བས་རྒྱ་ནག་གཞུང་གིས་འཛམ་གླིང་གི་དཔལ་འབྱོར་ཨང་གཉིས་པའི་གནས་རིམ་དེ་བསྐྱར་གསོ་བྱ་རྒྱུའི་ཡིད་ཆེས་ཡོད་པ་དང། རྒྱ་ནག་ཏུ་ཡོད་པའི་ཕྱི་རྒྱལ་གྱི་ཁེ་ལས་བ་དག་ལ་སྔར་ལས་ལྷག་པའི་མཐུན་རྐྱེན་མང་པོ་སྦྱར་རྒྱུ་ཡིན་ལུགས་བཤད་ཡོད་པ་རེད། རྒྱ་ནག་གི་སྲིད་འཛིན་གཞོན་པ་ཧན་ཀྲིན་གྱིས་ཨ་མེ་རི་ཀ་དང་རྒྱ་ནག་གི་བཟོ་ཚོང་ལས་མི་སྣའི་འདུ་འཛོམས་ཀྱི་སྐབས་སུ། རྒྱ་ནག་གི་དཔལ་འབྱོར་འཕེལ་རྒྱས་ཀྱི་གྲུབ་འབྲས་ནི་ཕྱི་ཕྱོགས་སུ་སྒོ་འབྱེད་བྱས་པ་ལས་བྱུང་བ་ཞིག་ཡིན་སྟབས། རྒྱ་ནག་གིས་མུ་མཐུད་དུ་ཕྱི་ཕྱོགས་སུ་ཚོང་ལས་ཀྱི་རྣམ་གྲངས་མང་བོར་ཚོང་ར་དང་ཁྲིམས་ལུགས་ཟུང་འབྲེལ་གྱིས་སྒོ་འབྱེད་བྱེད་རྒྱུ་ཡིན་ཚུལ་བཤད་ཡོད་པ་རེད། གནས་ཚུལ་ནང་དུ་འཁོད་དོན། དེ་ནི་རྒྱ་ནག་གཞུང་གིས་ཨ་མེ་རི་ཀ་དང་མཉམ་དུ་འབྲེལ་ལམ་ཡར་རྒྱས་སུ་གཏོང་རྒྱུར་སེམས་ཁྲལ་བྱེད་ཀྱི་ཡོད་པ་ཞིག་མཚོན་ཡོད་པའི་སྐོར་འཁོད་ཡོད་པ་རེད། འབྲེལ་ཡོད་ཆེད་མཁས་པས་རྒྱ་ནག་གིས་འདབས་འབྲེལ་གྱི་རྒྱལ་ཁབ་ཁག་ལ་དོན་མེད་ཀྱི་རྩོད་རྙོག་སློང་བ་དང། རྒྱལ་ཁབ་ནང་ཁུལ་དུ་སོ་ཉུལ་བའི་ཁྲིམས་ཟེར་བ་སོགས་བཙུགས་ནས་ཕྱིའི་རྒྱལ་ཁབ་ཁག་གི་ཚོང་ལས་ཚན་པར་བཙིར་གནོན་དང། ཐའེ་ཝན་དང་ཕྱིའི་རྒྱལ་ཁབ་ཁག་ལ་ཕྱི་འབྲེལ་གྱི་འཇིགས་སྐུལ་བྱས་ཏེ། ར་ཤི་ཡ་སོགས་སྲིད་འཛིན་སྒེར་སྡེམ་པའི་རྒྱལ་ཁབ་ཁག་དང་མཉམ་འབྲེལ་གྱིས་དམངས་གཙོས་དབུ་ཁྲིད་པའི་འཛམ་གླིང་གི་སྒྲོམ་གཞིར་འགྱུར་བ་གཏོང་རྩིས་བྱས་པ་སོགས་ཀྱི་དབང་གིས་ད་ལྟ་ཕྱིའི་རྒྱལ་ཁབ་ཁག་གི་ཁེ་ལས་ཆེ་ཤོས་མང་བོ་ཞིག་རྒྱ་གར་སོགས་འཛམ་གླིང་གི་དམངས་གཙོའི་ལམ་ལུགས་ལྡན་པའི་རྒྱལ་ཁབ་ཁག་ལ་གནས་སྤོ་བྱས་དང་བྱེད་བཞིན་ཡོད་སྟབས། རྒྱལ་སྤྱིའི་ཁྲིམས་ལུགས་ལ་བརྩི་འཇོག་མེད་པའི་རྒྱ་ནག་གི་ཁས་ལེན་དང་དམ་བཅར་ཡིད་ཆེས་བྱེད་མཁན་ཁག་པོ་ཡིན་པའི་སྐོར་འགྲེལ་བརྗོད་བྱས་པ་རེད། རྒྱ་གར་གྱིས་ལཱ་ཤད་ཝི་པུ་མཚོ་ཁུལ་དུ་མཚོ་དམག་གི་རྟེན་གཞི་གསར་རྒྱག་གིས་བདེ་འཇགས་སྲུང་སྐྱོབ་ཀྱི་སྟོབས་ཤུགས་ཆེར་གཏོང་བཞིན་ཡོད་པ་རེད། ཕྱི་ཚེས་གཉིས་ཉིན་རོའེ་ཊར་གསར་འགྱུར་ལས་ཁུངས་ཀྱིས་གནས་ཚུལ་སྤེལ་དོན་རྒྱ་གར་གྱི་རྒྱལ་སྲུང་ལས་དོན་པས་རྒྱ་གར་གྱི་ལྷོ་ནུབ་ཁུལ་དུ་ཡོད་པའི་ལཱ་ཤད་ཝི་པུ་གླིང་ཕྲན་ཁག་ཏུ་མཚོ་དམག་གི་རྟེན་གཞི་གསར་རྒྱག་བྱས་ཏེ་ས་ཁུལ་དེའི་བདེ་འཇགས་སྲུང་སྐྱོབ་ཀྱི་སྟོབས་ཤུགས་ཆེ་རུ་གཏོང་རྒྱུའི་ལས་འཆར་ཡོད་པའི་སྐོར་བཤད་ཡོད་པ་རེད་ལ། གནས་ཚུལ་ནང་དུ་མུ་མཐུད་དུ་འཁོད་དོན། རྒྱ་གར་གྱི་མཚོ་དམག་གིས་ཟླ་འདིའི་སྤྱི་ཚེས་དྲུག་ཉིན། མི་ནི་ཀོའི་མཚོ་གླིང་གི་ལས་འཆར་ཁྱབ་སྤེལ་བྱ་རྒྱུ་ཡིན་པ་དང། མཚོ་གླིང་དེ་ནི་མཚོ་ཁུལ་དེའི་ལྷོ་སྣེར་ཁེལ་ཡོད་པ་དང། མཚོ་ཁུལ་དེའི་ཚོང་འབྲེལ་གྱི་བརྒྱུད་ལམ་གཙོ་བོ་ཞིག་ཡིན་པའི་སྐོར་འཁོད་ཡོད་པ་རེད་ལ། ལོ་ངོ་འདི་དག་རིང་ལ་རྒྱ་ནག་གིས་རྒྱ་གར་ལ་འཕགས་བོད་ས་མཚམས་སུ་རྩོད་རྙོག་ཐེངས་མང་སློང་བ་དང་བསྟུན་ནས་དེང་སྐབས་འཛམ་གླིང་གི་མི་གྲངས་ཨང་དང་པོར་གྱུར་པའི་རྒྱ་གར་གཞུང་ཕྱོགས་ནས་དམག་ཤུགས་སོགས་ཕྱོགས་གང་ཅིའི་ཐད་ནས་སྟོབས་ཤུགས་ཆེ་རུ་གཏོང་བཞིན་ཡོད་པ་རེད། དེ་རིང་གི་རང་དབང་གི་གླེང་སྟེགས་བྱ་བའི་ལེ་ཚན་ནང་དུ། ཉི་ཧྲིང་ནུ་བོད་ཀྱི་གློག་བརྙན་འཁྲབ་ཁྲིད་པ་གྲགས་ཅན། པདྨ་ཚེ་བརྟན་ལགས་ཀྱི་ཤུལ་བཞག་གློག་བརྙན། གསའ་ཞེས་པ་དེ་ཧྥ་རན་སིའི་རྒྱལ་ས་ཕ་རི་སི་སོགས་གྲོང་ཁྱེར་ཁག་ཅིག་གི་ནང་དུ་གཟིགས་འབུལ་དུས་སུ། ལྟད་མོ་བ་རྣམས་ཀྱིས་དགའ་མོས་ཤུགས་ཆེན་དང་གློག་བརྙན་དཔྱད་ཞིབ་པས་གདེང་འཇོག་ཆེན་པོ་བྱེད་བཞིན་པའི་སྐོར་ལ་འབྲེལ་ཡོད་མི་སྣར་ལྕགས་མོ་མཚོས་བཅར་འདྲི་ཞུས་པ་ཞིག་ལ་གསན་རོགས་གནང། གསན་མཁན་རྣམ་པ་བདེ་མོ་ཡིན་ན་ང་རང་དབང་གི་གླེང་སྟེགས་ཀྱི་ལེ་ཚན་གཙོ་སྐྱོང་བ་ལྕགས་མོ་མཚོ་ཡིན། ད་ལོའི་ཕྱི་ཟླ་གཉིས་པའི་ཟླ་དཀྱིལ་དུ་བོད་ཀྱི་གློག་བརྙན་འཁྲབ་ཁྲིད་པ་གྲགས་ཅན་འདས་པོ་པད་མ་ཚེ་བརྟན་ལགས་ཀྱི་ཤུལ་བཞག་གློག་བརྙན་གསའ་འམ་གངས་གཟིག་ལ་ཧྥ་རན་སིའི་སྐབས་སུམ་ཅུ་པའི་བྷེ་ཟོ་ཨེ་ཞི་ཡའི་རྒྱལ་སྤྱིའི་གློག་བརྙན་དུས་སྟོན་ཐོག་གསེར་གྱི་ལྕགས་རྟའི་མཚན་སྙན་ཆེ་བསྟོད་བཟང་རྟགས་ཐོབ་ཡོད་པ་དང་དེ་བཞིན་གློག་བརྙན་གསའ་ལ་ན་ནིང་ལོར་ཉི་ཧོང་གི་ཊོ་ཁེ་ཨོ་གི་སྐབས་སུམ་ཅུ་སོ་དྲུག་པའི་རྒྱལ་སྤྱིའི་གློག་བརྙན་དུས་སྟོན་སྟེང་གློག་བརྙན་རྩེ་ཕུད་ཀྱི་བཟང་རྟགས་ཐོབ་ཡོད་ལ། དེ་བཞིན་ཉེ་ཆར་གྱི་ཕྱི་ཟླ་གཉིས་པའི་ཚེས་བཅུ་གཅིག་ནས་བཟུང་ཐོག་མར་ཧྥ་རན་སི་གི་རྒྱལ་ས་ཕ་རི་སི་དང་ལེ་ཨོང་གྲོང་ཁྱེར་ནང་དུས་མཉམ་དུ་བསྟན་ཡོད་པ་དང་དེ་ནི་གཙོ་བོ་ཨེ་ཞི་ཡའི་གློག་བརྙན་དུས་སྟོན་ཞིག་ཡིན་ཞིང་དུས་སྟོན་སྐབས་སུ་གཙོ་བོ་མི་མང་ལ་གློག་བརྙན་སྟོན་པ་དང་འབྲེལ་ཡོད་ཆེད་མཁས་པའི་དཔྱད་གླེང་བྱེད་པ་སོགས་ཀྱི་ཐད་ད་ལྟ་ཧྥ་རན་སིའི་ནང་གནས་བཞུགས་རྩོམ་པ་པོ་དང་གློག་བརྙན་ཐད་དཔྱད་བརྗོད་གནང་མཁན་ཟླ་བ་ཚེ་རིང་ལགས་ནས་ངོ་སྤྲོད་གནང་བྱུང།

ཕ་རིས། ཧྥ་རན་སི་གི་རྒྱལ་ས་ཕ་རིས་དང་དེ་ནས་གྲོང་ཁྱེར་ལི་ཡོང། གྲོང་ཁྱེར་གཉིས་ནས་འགོ་འཛུགས་ཀྱི་འདུག་གྲོང་ཁྱེར་གཉིས་ནས་དེ། དུས་སྟོན་དེ་ཉིད་ཤར་ལྷོ་དང་མཉམ་པོ་འདྲ་བོ་འགོ་འཛུགས་ཀྱི་འདུག་དེ་བྱེད་དུས་ཙམ་པ་ད་ད་ལྟ་གི་ཕ་རིས་ནི་སྟོན་ཡོད་དེ། ད་བོད་གི་ལོ་སར་གྱི་ཚེས་བ་གཉིས་སྤྱི་ཟླ་གཉིས་བ་གི་ཚེས་བ་བཅུ་གཅིག་གི་ཉི་མ་དེ་རེད་ད་གི་གཟའ་ཚེས་གྲོང་རྒྱུག་དུ། ད་ཡིན་ན་ད་ལྟ་གི་གློག་བརྙན་དུས་ཆེན་འདི་ལྟ་བུ་ཆ་བཞག་ཡིན་པ་ན་གཅིག་གློག་བརྙན་གཅིག་འགྲན་ཞིག་བྱེད་གོ་དེ་གི་དུས་ཆེན་དེ་མ་རེད་གློག་བརྙན་སྟོན་རྒྱུ་དང་དེ་ནས་གློག་བརྙན་ལ་ཚུར་ངོས་ཀྱི་དཔྱད་གླེང་བྱེད་ཡག་གི་ཐུན་མོང་གི་དུས་ཆེན་རེད་འདུག་དང་ད་ལྟ་དང་གི་འདིའི་སྒང་ནས་གློག་བརྙན་ད་གི་གློག་བརྙན་དུས་ཆེན་འདིའི་སྒང་ལ་དཔེར་ན་ཆ་བཞག་ན་རྒྱ་ནག་ནས་ར་གློག་བརྙན་མང་ང་ཟིག་ཡོད་གི་ཐའེ་ཝན་དེ་ནས་མ་ལེ་ཤི་ཡ་བྱེད་གོ་དེ་ནས་སིང་ག་ཕུར་བྱེད་གོ་གང་ལྟར། གློག་བརྙན་མང་ང་ཡོང་གི་ད་ལྟའི་རེ་རེ་རེ་རེ་ལ་གང་ལྟར་གློག་བརྙན་རེ་རེ་བསྟན་དུས་ཙམ་པ་དེ་གི་མཇུག་དེ་ལ་གློག་བརྙན་དེ་ལ་དཔྱད་བརྗོད་བྱེད་ཉན་གི་ད་གང་ལྟར་གློག་བརྙན་ཁོ་རང་གི་འཁྲབ་ཁྲིད་པ་ཡིན་ན་འགྲིག་གི་རེད་འཁྲབ་སྟོན་པ་ཡིན་ན་འགྲིག་གི་རེད་གང་ལྟར་དེ་མོ་མང་ང་ཟིག་གདན་དྲངས་བྱེད་གོ་ནི་དེ་མོ་ཚིག་རེད། གོང་བཤད་བཞིན་ཐེངས་འདིའི་གློག་བརྙན་དུས་སྟོན་སྐབས་སུ་ཨེ་ཞི་ཡའི་རྒྱལ་ཁབ་དང་ས་ཁུལ་མི་འདྲ་བ་འགའི་གློག་བརྙན་བསྟན་ཏེ་གློག་བརྙན་བསྟན་ཚར་བའི་རྗེས་སུ་དཔྱད་བརྗོད་པ་གདན་ཞུའི་ཐོག་གློག་བརྙན་གྱི་འཁྲབ་ཁྲིད་པ་དང་ཡང་ན་འཁྲབ་སྟོན་པ་མཉམ་དུ་དཔྱད་གླེང་གནང་གི་ཡོད་པ་བཞིན་གསའ་གློག་བརྙན་གཟིགས་འབུལ་རྗེས་སུ་པད་མ་ཚེ་བརྟན་ལགས་དང་ཆ་རྒྱུས་ཧ་ཅང་ཡོད་པའི་གྲོགས་པོ་དང། གློག་བརྙན་འཚོལ་སོགས་ཧྥ་རན་ཆའི་སྐད་ནང་བསྒྱུར་མཁན་གློག་བརྙན་དཔྱད་བརྗོད་པ་མེ་གྷི་སོགས་ནས་ངོ་སྤྲོད་གནང་འདུག། ད་ཡིན་ན་ར་ད་ལྟ་གི་གསའ་ཡི་སྐོར་དེ་ནི་ད་དམིགས་བསལ་གྱིས་ད་པད་མ་ཚེ་བརྟན་ལགས་མེད་དུས། དམིགས་བསལ་གྱིས་དམ་དྲག་གི་འཁོད་དགོས་ཀྱི་གློག་བརྙན་གྱི་འཁྲབ་སྟོན་ནང་ནས་འཁྲབ་སྟོན་པ་དང་དེ་མོ་ར་མེད་སྐབས་ད་ཡིན་ན་ར་གང་ལྟར་འདིའི་སྒང་ལ་དཔྱད་བརྗོད་བྱེད་ཉན་ཏེ་ད་ཧྥ་རན་སི་གི་ཨ་ཡིས་གི་མཱ་གྷི་ཡ་ཟེར་ནི་ཟིག་གི་འོ་ནི་ར་མཱ་གྷི་ཡ་དེ་ད་དཔེར་ཆ་བཞག་ན་ད་པད་མ་ཚེ་བརྟན་གི་གློག་བརྙན་ཐར་ལོ་གི་འཁྲབ་གཞུང་དེ་ནས་གློག་བརྙན་གི་ད་གི་ཐར་ལོ་གི་བརྩམས་སྒྲུང་འོ་དེ་ཚང་མ་ཨ་ཡིས་གིས་བསྒྱུར་ནས་པད་མ་ཚེ་ཧ་ཅང་ཐུགས་ཉེ་བོའི་འོ་ནི་དེ་མོ་གི་ཨ་ཡིས་ཟིག་རེད་དེ་བྱེད་དུས་ཙམ་པ་དཔྱད་བརྗོད་བྱེད་ཉན་གཅིག་ལྟར་དཔྱད་བརྗོད་བྱེད་ཉན་གཞན་པ་གཅིག་དེ་རྒྱ་ཟིག་རེད་ད་ཁོ་མིང་བརྗེད་སོང། དེ་ག་གློག་བརྙན་གྱི་རྩ་སྣུག་གཅིག་དེ་ངུ་ཆོ་མཉམ་པོ་ཁ་བརྡ་བྱེད་ཁར་གི་ངོ་སྤྲོད་འདྲ་བོ་བྱས་སོང་རེད་ད་ངས་ཁོའི་མིང་དྲན་པ་བརྗེད་སོང་ཟིག་ཡིན་ན་ཁོ་བོ། པད་མ་ཚེ་བརྟན་གི་གློག་བརྙན་འཚོལ་ཡོད་ཀ་འདི་དྲི་མེད་ཀུན་ལྡན་འཚོལ་བ་ཡོད་ཀ་དེ་གའི་གློག་བརྙན་གྱི་འཁྲབ་གཞུང་འབྲི་དུས་ཙམ་པ་འཁྲབ་གཞུང་འབྲི་རོགས་དང་དེ་ནས་གློག་བརྙན་དེའི་པར་སྐྲུན་བྱེད་དུས་ཙམ་པ་མགོ་ནས་མཇུག་བར་དུ་ཁོ་དེ་པད་མ་ཚེ་བརྟན་མཉམ་པོ་སོང་དེ་དང་ད་ཟླ་གི་སྐད་ཅིག་ཉིས་འཚོལ་གྱི་གློག་བརྙན་དེ་མགོ་ང་ཚང་མ་པར་སྐྲུན་བྱེད་དུས་ཙམ་པ་གིས་ད་གནང་གི། ཨ་རུ་ཁག་ནང་གི་མི་ཟིག་ཡིན་ཟིག་ཁོ་དེས་ངོ་སྤྲོད་འདྲ་བོ་དེ་འདྲ་བྱས་སོང་ད་གང་ལྟར་དེའི་དགོང་དག་དེ་ལ་ཆ་བཞག་ན་དེའི་སྒང་ལ་དཔྱད་བརྗོད་བྱེད་ཉན་གི་གློག་བརྙན་དཔྱད་བརྗོད་བྱེད་ཉན་དེ་ཁོང་རྣམ་པ་གཉིས་ཀ་རེད། དེ་ནས་གོང་ཞུས་ཟླ་ཚེས་ལ་ཧྥ་རན་སིའི་ནང་ཉིན་དང་པོར་པད་མ་ཚེ་བརྟན་ལགས་ཀྱི་ཤུལ་བཞག་གློག་བརྙན་གསའ་སྟོན་སྐབས་ཚོགས་ཁང་རྐུབ་སྟེགས་ཉིས་བརྒྱ་ལྷག་ཡོད་པ་ཚང་མ་ཁེངས་ཤིང་འཛིན་བྱང་ཡང་སྔོན་ནས་བཙོང་ཚར་ཡོད་པ་མ་ཟད་ལྟད་མོ་བ་མང་ཆེ་བ་ཧྥ་རན་སི་གི་མི་སེར་དང་དེ་བཞིན་རྒྱ་རིགས་གཞོན་སྐྱེས་མང་བོ་ཡོད་པ་དང་ལྟ་མཁན་རྣམ་པས་གདངས་དབྱངས་གཅིག་གྱུར་གྱིས་བསྔགས་བརྗོད་གནང་གི་ཡོད་པ་ཟླ་བ་ཚེ་རིང་ལགས་ནས་མུ་མཐུད་དུ་གསུངས་རྒྱུར། ད་ལྟ་གློག་བརྙན་སྟོན་ས་གི་ཚོམས་ལྟ་བུ་ཆ་བཞག་ཡིན་པ་ཚོམས་དེའི་ནང་ལ་ཕལ་ཆེར་རྐུབ་ཀྱག་ཉིས་བརྒྱ་ལྷག་ཟིག་ཡོད་ས་རེད་གང་ལྟར་དེ་དགོང་དག་ལ་ང་ཚོ་འགྲོ་དུས་ཙམ་པ་གང་ལྟར་ད་ཉིད་ཁང་ནས་གློག་བརྙན་གྱི་སྐད་འདྲ་བོ་དེ་ཁར་ཚིག་འཛིན་བྱང་དེ་ཚང་མ་བཙོང་ཚར་འདུག་ས་ཆ་མི་འདུག་མི་ཆོས་འགྲོ་དུས་ཙམ་པ་སྔ་ནས་བཟུང་དེ་དག་དྲ་ཐོག་ནས་འཛིན་བྱང་དེ་ཉིད་ཀྱི་ཚོང་ནི་རེད་དེ་གི་དེ་ཚང་མ་ད་བོད་པ་ལྟ་བུ་ཆ་བཞག་ན་ཕལ་ཆེར་མི་བཅུ་བཅོ་ལྔ་ཟིག་མི་འགྲོ་དེ་མོ་ཟིག་མ་གཏོགས་མེད་གི་ད་ཡིན་ན་ར་གང་ལྟར་གློག་བརྙན་ལྟ་མི་མང་ཆེ་ཤོས་དེ་རྒྱ་རིགས་དང་དེ་ནས France གི་མི་སེར་རེད་དེ་ནས་རྒྱ་རིགས་ཀྱི་ནང་ནས་རྒྱ་རྒྱ་རྒྱ་གི་ནང་ནས་གཞོན་སྐྱེས་དཔེ་མང་པོ་འདུག། གཞོན་སྐྱེས་དེ་འདྲའི་དཔེ་མང་པོ་འདུག་དེ་བྱས་ཏེ་ཚང་མས་གང་ལྟར་ད་གློག་བརྙན་ཁང་དེའི་ནང་རྐུབ་ཀྱག་ཉིས་བརྒྱ་ཟིག་གོ་སྐུ་དེའི་ནང་ཚང་མ་ཁེངས་བསྡད་རྒྱུ་དེ་མོ་ཟིག་རེད་གང་ལྟར་ཧྥ་རན་སི་གི་མི་དང་དེ་ནས་རྒྱ་གི་རྒྱ་རིགས་དེ་གིས་ད་གང་ལྟར་གློག་བརྙན་སྟོན་ས་གི་ཚོམས་དེ་ཁེངས་བསྡད་རྒྱུ་དེ་མོ་ཟིག་རེད་དེ་ནས་ད་གློག་བརྙན་དེ་ནུབ་རྒྱུ་ནི་མི་ཆི་ན་ར་ད་གང་ལྟར་དེའི་སྐོར་ཁ་བརྡ་བྱས་ཡིན་ཁ་བརྡ་བྱས་དུས་ཙམ་པ་མང་ཆེ་ཆེ་གི་གློག་བརྙན་པད་མ་ཚེ་བརྟན་གི་གློག་བརྙན་སྔོན་མ་དང་མ་འདྲ་བ་གསུངས་ནས་གང་ལྟར་ཁོ་བོ་ཅིག་འུ་དུང་གི་བརྒྱུད་རིམ་གྱི་སྟེང་དུ་ཧ་ཅང་འགྱུར་ལྡོག་དགོས་པོ་ཚང་མ་གི་ཅིག་གི་སྣང་བ་འགྲོ་འོས་འགྲོ་འོས་དེ་མོ་ཆགས་བསྡད་ས་དེ་གི་ཅིག་ནི་དཔེར་ན་དཔེར་ན་ཆ་བཞག་ན་ད་ཁ་ཐི་ཡ་ད་བོད་རིག་པ་ཞིབ་འཇུག་པ་ཟིག་ཡོད་རེད་དེ་མཉམ་པོ་ངས་སྐད་ཆ་བཤད་དུས་ཙམ་པ་མོ་ཡིན་པ་ན་དཔེ་དེ་ཧང་སང་ཡ་རེད་གློག་བརྙན་དཔེ་ཧང་སང་ཡ་རེད་ཟེར་དུས་བཤད་གི་འདུག་དེ་ནས་བོད་པ་ནང་ནས་ད་ཞ་ཡི་གཉིས་ཡོང་བ་ནི་རེད་འབྲུག་རྒྱལ་ཚེ་རིང་གི་ཞི་ལུ་གཉིས་ཀ་ཡོང་བ་ནི

དེ་མིན་ཧྥ་རན་སི་གི་གྲོང་ཁྱེར་བྷེ་ཟོ་ནས་ཕྱི་ཟླ་གཉིས་པའི་ཚེས་དྲུག་ནས་བཅུ་གསུམ་བར་ཧྥ་རན་སིའི་སྐབས་སུམ་ཅུ་པའི་བྷེ་ཟོ་ཨེ་ཞི་ཡའི་རྒྱལ་སྤྱིའི་གློག་བརྙན་དུས་སྟོན་གྱི་གློག་བརྙན་འགྲན་བསྡུར་སྐབས་སུ་གསའ་ལ་གློག་བརྙན་རྩེ་གྲས་ཀྱི་བྱ་དགའ་དང་གསེར་གྱི་ལྕགས་རྟའི་བྱ་དགའ་ཐོབ་ཡོད་པའི་སྐོར་སོགས་ངོ་སྤྲོད་གནང་གི་འདུག། དེ་ནས་ད་གློག་བརྙན་སྟོན་ཐེངས་གཉིས་པ་དེ། ད་ལྟ་གི་བྷེ་ཟོ་ཟེར་གོ་ནི་དེ་ནི་ཅི་ནི་བྷེ་ཟོ་ཟེར་གོ་ནི་དེ་ཧྥ་རན་སི་གི་གྲོང་ཁྱེར་ཟིག་གྲོང་ཁྱེར་དེ་ནས་ཨེ་ཤི་ཡའི་གློག་བརྙན་ད་ད་ལོ་ཡིན་པ་ནི་གློག་བརྙན་གྱི་དུས་སྟོན་དེ་བཙུགས་ནས་ལོ་སུམ་ཅུ་ཐམ་པ་འཁོར་རྒྱུ་དེ་མོ་ཟིག་རེད། དེ་ནང་བཞིན་གྱི་ད་དེའི་སྒང་ནས་ད་ལྟ་གི་གློག་བརྙན་དེ་ལྟ་བུ་ཆ་བཞག་ན་གློག་བརྙན་དེ་རྩེ་གྲས་ཀྱི་བྱ་དགའ་དེ་ཐོབ་པ་རེད་གསེར་གྱི་ལྕགས་རྟ་གི་བྱ་དགའ་དེ་ཐོབ་པ་རེད་མ་གཞི་ཁོ་ན་ནི་འདི་པད་མ་ཚེ་བརྟན་གི་གློག་བརྙན་ལ་ད་ལྟ་གི་བྷེ་ཟོ་ནས་ཐོབ་རྒྱུ་དེ་ཚུགས་མི་རུང་ཐེངས་དང་པོ་མ་རེད་ཉིས་སྟོང་བཅོ་བརྒྱད་གི་ལོ་ལ་ལག་དམར་ལ་ཡང་གན་ཐོབ་ནི་རེད་བྱ་དགའ་དེ་གང་ལྟར་འཁྲབ་ཁྲིད་པ་རྩེ་ཕུད་ཀྱི་བྱ་དགའ་དེ་པད་མ་ཚེ་བརྟན་ཐོབ་འདུག་དེ་ནང་བཞིན་གྱི་ཉིས་སྟོང་བཅུ་དགུ་ལོའི་གི་བྷེ་ཛོ་གི་གློག་བརྙན་གྱི་དུས་སྟོན་གྱི་ཤེས་ལྡན་པ་པོའི་ནང་ཡང་འོ་མ་ཆེ་ཙམ་ཐུགས་སུ་བདམས་པ། གང་ལྟར། ད་ལྟ་གི་ཐིག་སྐད་ཅིག་དེ་ཚང་མ་དུས་སྟོན་འདི། ཕལ་ཆེར་ཕྱི་ཟླ་གཉིས་བ་གི་ཚེས་བ་དྲུག་ནས་བཟུང་སྟེ་ཚེས་བ་བཅུ་གསུམ་བར་དུ། ཁའི་སྐོར་ནི་དང་པོ་ཟིག་རེད་དེ་གའི་སྟེང་ན་ད་གང་ལྟར་ཧྥ་རན་སི་ནས་སྟོན་མཇུག་དུས་ཚིགས་དེ། དང་པོ་དེ། ཕ་རི་སི་རྒྱལ་ས་ཕ་རི་སི་དེ་ནས་ལི་ཡོང་གྲོང་ཁྱེར་ལི་ཡོང་དེ་ནས་ད་གྲོང་ཁྱེར་ད་གི་བྷེ་ཛོ་ཟེར་མོ་དེ་རེད་བྷེ་ཛོ། ཕ་རི་སི་དང་དེ་ནས་གྲོང་ལི་ཡོང་གི་དེ་གཉིས་ཀ་ཉི་ཆ་ལོའི་ད་གློག་བརྙན་གྱི་དུས་སྟོན་གཅིག་རེད། ཡིན་ན་བྷེ་ཛོ་གི་གློག་བརྙན་དུ་གློག་བརྙན་དུས་སྟོན་དེ་གློག་བརྙན་དུས་སྟོན་ཁ་ཁ་ཟིག་རེད་ད་གི། བྷེ་ཛོ་གི་རྒྱལ་སྤྱིའི་གི་ཨེ་ཤི་ཡ་གི་གློག་བརྙན་གྱི་དུས་སྟོན་དུ་མོ་ཟིག་རེད། དེ་མིན་རྩོམ་པ་པོ་དང་གློག་བརྙན་དཔྱད་བརྗོད་གནང་མཁན་ཟླ་བ་ཚེ་རིང་ལགས་ནས་ཁོང་གིས་ཐེངས་འདིར་གློག་བརྙན་གསའ་ལ་བལྟས་རྗེས་དེའི་ནང་དོན་དང་རང་གི་མྱོང་ཚོར་གསུངས་རྒྱུར།

གང་ལྟར་ཀིར་གིས་སྟན་དང་འདྲ་བོ་དེ་ལྟ་བུ་བྱས་པ་ང་དེ་གའི་ཚོར་བ་འདྲ་བོ་སྤྲོད་དེ་དེ་འདྲའི་འདྲ་བོ་ཞིག་སྤྲད་སོང། པད་མ་ཚེ་བརྟན་ལགས་ནི་བོད་སྐད་ནང་བོད་ཀྱི་གློག་བརྙན་འཁྲབ་ཁྲིད་གནང་མཁན་ཐོག་མ་དང་ཁོང་ནི་དེང་རབས་བོད་ཀྱི་གཞོན་སྐྱེས་རྩོམ་པ་པོ་དང་གློག་བརྙན་འཁྲབ་ཁྲིད་པ་ལོ་ཙཱ་བ་བཅས་ཡིན་ཞིང་རྒྱལ་སྤྱིའི་སྟེང་སྐད་གྲགས་ཅན་གྱི་བོད་ཀྱི་གློག་བརྙན་འཁྲབ་ཁྲིད་པ་ཁོ་ན་དེ་ཆགས་ཡོད། པདྨ་ཚེ་བརྟན་ལགས་ཕྱི་ལོ་ཆིག་སྟོང་དགུ་བརྒྱ་རེ་དགུ་ལོའི་ཕྱི་ཟླ་བཅུ་གཉིས་པའི་ནང་མདོ་སྨད་མཚོ་སྔོན་ཁྲི་ཀ་རུ་སྐྱེས་ཤིང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་ལྔ་བའི་ཚེས་བརྒྱད་ཉིན་བོད་ཀྱི་སྣ་དཀར་རྩེ་རྫོང་གི་ཡར་འབྲོག་གཡུ་མཚོའི་ཉེ་འཁྲིས་སུ་གློག་བརྙན་ཕབ་ལེན་གྱི་ལས་དོན་དུས་སུ་གློ་བུར་དུ་སྙིང་ནད་རྐྱེན་སྐུ་གྲོངས་ཡོད་པ་རེད།

ཁོང་གིས་ད་བར་ལྷིང་འཇགས་ཀྱི་མ་ཎི་རྡོ་འབུམ་དང་འཚོལ་ཁྱི་རྒན་གཡང་མདའ་ཐར་ལོ་སོགས་གློག་བརྙན་རིགས་བཅུ་བཞི་ལྷག་གི་འཁྲབ་གཞུང་རྩོམ་པ་པོ་དང་འཁྲབ་ཁྲིད་གནང་སྟེ་བོད་ཕྱི་ནང་གཉིས་དང་རྒྱལ་སྤྱིའི་སྟེང་དགའ་བསུ་ཆེན་པོ་ཐོབ་ཡོད་པ་མ་ཟད་རྒྱལ་སྤྱིའི་གློག་བརྙན་དུས་སྟོན་ཆེ་ཁག་གི་གཟེངས་རྟགས་འདྲ་མིན་ཐོབ་མྱོང་བའི་ཁྲོད་ཁོང་གི་གློག་བརྙན་ཐར་ལོ་དང་ཁྱི་རྒན་ལག་དམར་དབུགས་ལྒང་བཅས་ལ་རྒྱལ་སྤྱིའི་ཝེ་ནི་སི་དང་ཨ་རིའི་བྷོར་ཁི་ལེན་ཐའེ་ཝན་དང་རྒྱ་ནག་གི་གློག་བརྙན་དུས་སྟོན་སོགས་ཀྱི་ཐོག་གཟེངས་རྟགས་བྱ་དགའ་འདྲ་མིན་ཐོབ་སྟེ་རྒྱལ་སྤྱིའི་སྟེང་པད་མ་ཚེ་བརྟན་ལགས་ནི་བོད་ཀྱི་གློག་བརྙན་འཁྲབ་ཁྲིད་པའི་ཚབ་མཚོན་མི་སྣར་གྱུར་ཡོད་པ་རེད། ཁོང་གི་གློག་བརྙན་གྲགས་ཅན་ཐར་ལོ་ལ་རྒྱལ་ཁབ་འདྲ་མིན་གྱི་གཟེངས་རྟགས་མི་འདྲ་བ་བཅུ་གཉིས་ཐོབ་མྱོང་ཞིང་ཁོང་གི་གློག་བརྙན་མཐའ་མ་གསའ་ལ་ཡང་ཉི་ཧོང་དང་ཐའེ་ཝན་རྒྱ་ནག་ཧྥ་རན་སི་སོགས་ཀྱི་གློག་བརྙན་དུས་སྟོན་ཐོག་གློག་བརྙན་རྩེ་ཕུད་དང་འཁྲབ་ཁྲིད་པ་ལེགས་ཤོས། འཁྲབ་གཞུང་ལེགས་ཤོས་སོགས་ཀྱི་གཟེངས་རྟགས་འདྲ་མིན་ཐོབ་ཡོད་པ་རེད། ཁོང་གི་ཤུལ་བཞག་གློག་བརྙན་གསའ་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཧྥ་རན་སིའི་བྷེ་ཛོ་ཨེ་ཞི་ཡའི་རྒྱལ་སྤྱིའི་གློག་བརྙན་དུས་སྟོན་སྐབས་སུམ་ཅུ་བའི་ཐོག་གསེར་གྱི་ལྕགས་རྟའི་མཚན་སྙན་ཆེ་བསྟོད་གཟེངས་རྟགས་ཐོབ་ཡོད་པ་རེད། གསན་མཁན་རྣམ་པ་དེ་རིང་གི་ལེ་ཚན་གཏོང་མཚམས་འདི་ནས་འཇོག་རྒྱུ་ཁྱེད་ཚོས་གསན་པར་ལྕགས་མོ་འཚོ་གིས་བཀའ་དྲིན་ཆེ་ཞུ་གི་ཡོད། ལེ་ཚན་རྗེས་མར་ང་ཚོ་སླར་ཡང་མཇལ་ཡོང་ད་བདེ་མོ་བྱོས། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་གི་གོ་སྒྲིག་དང་རྒྱང་སྲིང་བྱེད་མཁན་དགེ་ཐོ་དང། རྩོམ་སྒྲིག་འགན་འཁུར་བ་བཀྲ་ཤིས་དབང་ཕྱུག་ལགས་ཡིན།